རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན་ང་གའི་ཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི། བོད་ཟླ་བརྒྱད་པའི་ཚེས་ཉེར་བརྒྱད་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་པའི་ཚེས་བཅུ་གཉིས།

སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་དགུ་པའི་ནང་བོད་ནང་གི་རྔ་བ་ཁུལ་གྱི་བོད་རིགས་སློབ་གྲྭ་ཆུང་འབྲིང་ཚང་མས་བོད་ཡིག་གི་ལམ་ནས་འཁྲིད་བཞིན་པའི་སྤྱིར་ངོས་འཛིན་གསུམ་གྱི་སློབ་ཚན་ཚང་མ་རྒྱ་ཡིག་ལ་བསྒྱུར་ཡོད་པ་དང། ད་ལྟའི་ཆར་སློབ་གྲྭ་ཁག་ཏུ་བོད་ཡིག་དེ་བོད་ཡིག་རང་གི་ངོ་བོ་ཙམ་བཟོས་ཡོད་པ་དང། སྤྱི་ཟླ་དགུ་པའི་སློབ་འགོ་ཚུགས་པའི་སྐབས་ནས་འཛིན་རིམ་ཚང་མར་རྒྱ་ཡིག་གི་སློབ་ཚན་བགོ་འགྲེམས་བྱས་ཡོད་ཀྱང། སློབ་མ་དང་ཕ་མ་རྣམས་ལ་བརྡ་ལན་གང་ཡང་སྤྲད་མེད་པ་མ་ཟད། སློབ་གྲྭའི་ངོས་ནས་དགེ་རྒན་ཚོར་ཚོགས་འདུ་ཤིག་འཚོགས་ནས་རྒྱ་ཡིག་ལག་བསྟར་བྱ་དགོས་པའི་སྐོར་བརྗོད་ནས། ཡིག་ཆ་དང་བརྡ་ཐོ་སོགས་གཞི་འཛིན་ས་གང་ཡང་ཡོངས་བསྒྲགས་མ་བྱས་པར། ཤིན་ཏུ་གསང་སྟབས་ཀྱི་ངང་ནས་ལག་བསྟར་བྱས་པའི་སྐོར། བོད་ནང་གི་དགེ་རྒན་དང་འབྲེལ་ཡོད་ཁག་ཅིག་གིས་འདི་གའི་གཞི་རང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བ་པར་ལ། ཨ་རིའི་ཚད་ལོངས་སྤྱི་ཡི་དར་རྒྱས་དབུས་ཀྱི་སློབ་དེབ་ཁུལ་འོག་མ་དོ་ནུབ་ཀྱི་ཡ་གཟའ་དུས་ཚོད་འདི་ཞིག་ཡིན་པ་ལས་ཆ་ཚང་བརྗེད་བྱ་དབུས་གངས་ཆེན་པོའི་སློབ་དེབ་རང་རེད། བོད་ནང་གི་འབྲེལ་ཡོད་བོད་མི་ཞིག་གིས་མུ་མཐུད་དུ་བརྗོད་དོན། མཛོད་དགེ་རྫོང་ལྟ་བུར་མཚོན་ན། ད་ལྟའི་ཆར་བོད་ཁུལ་གྱི་བོད་ཡིག་གཙོ་ཁྲིད་ཡག་ཤོས་ཀྱི་གྲས་ཡིན་ནའང། སྤྱི་ཟླ་དགུ་པའི་ནང་གློ་བུར་དུ། དགེ་རྒན་དང་ལས་བྱེད་ཚོར་ཚོགས་འདུ་ཞིག་འཚོགས་ཏེ། གཞུང་གི་བཀོད་ཁྱབ་ཡིན་པའི་སྐོར་བརྗོད་ནས། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོར་དམའ་འབྲིང་དང་པོའི་སློབ་ཚན་ཚང་མ་རྒྱ་ཡིག་གི་ཁྲིད་གཞི་ལ་བསྒྱུར་ཡོད་པ་དང། ད་ལྟའི་ཆར་སྤྱི་ལོ་ཉིས་སྟོང་ཉེར་གཅིག་ལོར་གསར་བསྡུ་བྱས་པའི་དམའ་འབྲིང་འཛིན་གྲྭ་གཉིས་པ་དང་གསུམ་པ་གཉིས་ཀྱི་ནང་དུ་མུ་མཐུད་དུ་སློབ་ཁྲིད་ཚང་མ་སྔར་བཞིན་བོད་ཡིག་གིས་འཁྲིད་བཞིན་ཡོད་པའི་སྐོར་འགྲེལ་བརྗོད་བྱུང་ལ། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་རྔ་བ་ཁུལ་སློབ་གསོ་ལས་ཁུངས་ལ་ཁ་པར་བརྒྱུད་ནས་འབྲེལ་བ་བྱས་ཀྱང་ཡ་ལན་གང་བྱས་མེད་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་རྔ་བ་བོད་རིགས་རང་སྐྱོང་ཁུལ་གྱི་སློབ་གྲྭ་ཆུང་འབྲིང་གི་ནང་དུ་བོད་ཀྱི་སྐད་ཡིག་མ་གཏོགས་སློབ་ཚན་ཚང་མ་རྒྱ་ཡིག་གི་ལམ་ནས་འཁྲིད་རྒྱུའི་འགྱུར་བ་གཏོང་འཆར་བྱས་པར་ས་གནས་ཀྱི་ཤེས་ཡོན་པ་དང་དགེ་རྒན་དང་མི་མང་བཅས་ནས་ངོ་རྒོལ་ཤུགས་ཆེན་བྱས་ཡོད་སྟབས། སྐབས་དེར་འགྱུར་བ་གཏོང་མ་ཐུབ་པར་རང་འཇགས་དུ་བཞག་ཡོད་པ་དང། ཡང་འབྲེལ་ཡོད་བོད་མི་གཞན་དེས་ད་ལྟའི་ཆར་བོད་ཡིག་གི་ལམ་ནས་རྩིས་དངོས་རྫས་གསུམ་སློབ་ཁྲིད་གནང་མཁན་དགེ་རྒན་ཚོའི་ལས་གནས་ཐད་དཀའ་ཁག་བྱུང་ཡོད་པ་དང། སློབ་ཚན་ཚང་མ་རྒྱ་ཡིག་ལ་བསྒྱུར་དགོས་དོན་གཙོ་བོ་དེ་ནི

རྔ་བ་ཁུལ་དུ་སྤྱི་ལོ་གཅིག་དགུ་བརྒྱད་ཅུ་གྱ་བརྒྱད་ལོ་ནས་བཟུང་བོད་ཡིག་གཙོ་ཁྲིད་ཀྱི་གཞུང་གཉེར་སློབ་གྲྭ་ཆེད་འཛུགས་ཀྱི་འགོ་བཙུགས་ཡོད་པ་དང། དམིགས་བསལ་དུ་རྔ་བ་ཁུལ་མཛོད་དགེ་རྫོང་ནི་བོད་ཡིག་གཙོ་ཁྲིད་ཀྱི་ས་ཁུལ་དུ་ཡུན་རིང་གནས་ཡོད་པ་ལས། མཛོད་དགེ་རྫོང་གཅིག་པུའི་ནང་དུ། རྔ་བ་ཁུལ་བོད་ཡིག་སློབ་འབྲིང་དང། མཛོད་དགེ་རྫོང་བོད་ཡིག་སློབ་འབྲིང། བཞག་སྡོམ་བོད་ཡིག་སློབ་འབྲིང། གདོང་སྣེ་བོད་ཡིག་སློབ་འབྲིང། ཆོས་རྗེ་བོད་ཡིག་སློབ་འབྲིང་དང་རྗེས་སུ་ཐང་སྐོར་བོད་ཡིག་སློབ་འབྲིང་བཅས་སློབ་འབྲིང་དེ་དག་གིས་ད་ལྟའི་བར། སློབ་ཚན་ཚང་མ་བོད་ཡིག་གི་ལམ་ནས་ཁྲིད་ཡོད་འདུག་ལ། དེ་མིན་རྔ་བ་ཁུལ་གྱི་ནང་དུ་བོད་ཡིག་གཙོ་ཁྲིད་ལག་བསྟར་བྱེད་བཞིན་པ། ཁྱུང་མཆུ་བོད་ཡིག་སློབ་འབྲིང་དང། རྔ་བ་རྫོང་བོད་ཡིག་སློབ་འབྲིང། འབར་ཁམས་མི་རིགས་དགེ་འོས་སློབ་འབྲིང་སོགས་ཡོད་པ་རེད། སྤྱིར་རྒྱ་ནག་གཞུང་གི་རྩ་ཁྲིམས་ལྟར་ན། མི་རིགས་ས་གནས་རང་སྐྱོང་ཁུལ་དུ། སློབ་གྲྭ་ཁག་གི་ནང་དུ་མི་རིགས་རང་གི་སྐད་ཡིག་གི་ལམ་ནས་སློབ་ཁྲིད་དགོས་པའི་སྐོར་བཀོད་ཡོད་པ་རེད་ལ། དེ་སྔ་རྒྱ་ནག་གཞུང་གིས་བཅད་བགོས་བྱས་པའི། རྔ་བ་བོད་རིགས་ཆའང་རིགས་རང་སྐྱོང་ས་ཁུལ་གྱི་རྫོང་ཁག་བཅུ་གཉིས་ཀྱི་ནང་དུ། སློབ་གྲྭ་ཆུང་འབྲིང་ནང་དུ་རྒྱའི་སྐད་ཡིག་སློབ་གཞི་གཅིག་པུ་མ་གཏོགས་རྩིས་རིག་དང་རྫས་འགྱུར་དངོས་ཁམས་རིག་པ་དང་སྐྱེ་དངོས་རིག་པ་ས་རྒྱུས་དང་ལོ་རྒྱུས་བསམ་བློའི་ཆབ་སྲིད་བསམ་བློ་ཀུན་སྤྱོད་རིག་པ་སོགས་རང་བྱུང་དང་སྤྱི་ཚོགས་ཚན་རིག་ཁོངས་གཏོགས་ཀྱི་སློབ་ཚན་ཚང་མ་བོད་ཡིག་གི་ལམ་ནས་སློབ་ཁྲིད་བྱེད་ཀྱི་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་ཨ་མེ་རི་ཀའི་ནང་བོད་དོན་དྲིལ་བསྒྲགས་དང་ཞུ་གཏུག་གནང་བཞིན་ཡོད་ལ། སྤྱི་ཟླ་བཅུ་པའི་ཚེས་བཅུ་ཉིན་མེག་སི་ཀོ་རྒྱལ་ཁབ་ཀྱི་རྒྱལ་སར་ཡུལ་དེའི་གྲོས་ཚོགས་ཀྱི་ཚོགས་གཞོན་ལྕམ་སྐུ་ཁཱར་ལ་ཨ་མེ་རྫོང་མཆོག་དང་ལྷན་དུ་མཇལ་འཕྲད་ཀྱིས་གྲོས་ཚོགས་ནང་གཟིགས་སྐོར་ལ་ཕེབས་ཡོད་པ་རེད། མེ་སི་ཀོའི་གྲོས་ཚོགས་ཀྱི་ཚོགས་གཙོ་མཆོག་ས་གནས་སུ་བཞུགས་མེད་སྟབས། ཚོགས་གཞོན་མཆོག་གིས་སྣེ་ལེན་གནང་བ་འདུག་ལ། སྲིད་སྐྱོང་མཆོག་གིས་བོད་དོན་ཞུ་སྐུལ་གྱི་ཆེད་དུ་མེ་སི་ཀོའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་ལྷན་དུ་ཚོགས་འདུ་སྐོང་ཚོགས་གནང་ཡོད་པ་རེད། ཚོགས་འདུའི་ཐོག་མེ་སི་ཀོའི་གྲོས་ཚོགས་ཀྱི་ཚོགས་གཞོན་ལྕམ་ཁཱར་ལ་ཨ་མེ་རྫོང་མཆོག་ཆེད་ཕེབས་ཀྱིས་མེ་སི་ཀོའི་གྲོས་ཚོགས་ནས་བོད་དོན་སྐོར་གྱི་ལངས་ཕྱོགས་ཀྱི་བསྒྲགས་གཏམ་ཞིག་ཕུལ་བ་འདུག་ལ། སྐབས་དེར་སྲིད་སྐྱོང་མཆོག་གིས་ད་ལྟའི་བོད་ཀྱི་གནས་བབ་འགྲེལ་བརྗོད་གནང་བ་དང། མེ་སི་ཀོ་གཞུང་དང་གྲོས་ཚོགས་ནས་བོད་དོན་ལ་མུ་མཐུད་དུ་རྒྱབ་སྐྱོར་གནང་རྒྱུའི་སྐུལ་མ་གནང་ཡོད་པ་རེད། མེ་སི་ཀོའི་གྲོས་ཚོགས་ཀྱི་ཚོགས་གཙོའི་ལས་ཚབ་ཚོགས་གཞོན་ལྕམ་སྐུ་ཁཱ་ལར་ཨ་མི་རྫོང་མཆོག་གི་བཀའ་ཁྲིད་འོག་གྲོས་ཚོགས་འཐུས་མིའི་བོད་དོན་མཐུན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་སཱ་བཱ་རོ་ཁཱ་རོ་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ངོ་སྤྲོད་གནང་སྐབས། གྲོས་ཚོགས་ཀྱི་ཚོགས་མི་རྣམས་ཀྱིས་ཐུགས་ཚོར་ཆེན་པོས་དགའ་བསུ་ཞུས་ཡོད་པའི་སྐོར། སྲིད་སྐྱོང་མཆོག་དང་ལྷན་དུ་བཅར་མཁན། ལྷོ་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བ་རེད། སྤྱི་ཟླ་བཅུ་པའི་ཚེས་བཅུ་ལ་ཨ་ནི་དཔལ་ལྡན་སྲིད་སྐྱོང་མཆོག་ཨ་ནི་གྲོས་ཚོགས་ཀྱི་ཚོགས་གཞོན་དང་མཉམ་དུ་མཇལ་འཕྲད་དང་རྒྱལ་ཁབ་ཚོགས་གཙོ་ད་ལྟ་ཕྱི་ལོགས་རྒྱ་གར་ལ་ད་ལྟ G20 ཚོགས་འདུ་ཕེབས་གནང་ཤར་སྟོན་ཚོགས་གཞོན་གྱིས་འདུག། འཚམས་འདྲི་འདི་འདྲ་ཞུས་ཨ་ནི་ང་ཚོ་ད་ལྟ་མེག་སི་ཀོ་གྲོས་ཚོགས་འཐུས་མི་མཉམ་དུ་ལ་ང་ཚོ་ཚོགས་འདུ་ཚོགས་ཚོགས་འདུ་སྐབས་ལ་ཨ་ནི་སྐུ་མགྲོན་སྐུ་ངོ་སྲིད་སྐྱོང་མཆོག་དང་ཨ་ནི་མེག་སི་ཀོ་གྲོས་ཚོགས་ཀྱི་ཚོགས་གཞོན་ཆིབས་བསྒྱུར་གནང་ཚོགས་གཞོན་ངོས་ནས་ཨ་ནི་མེག་སི་ཀོ་གྲོས་ཚོགས་ཀྱི་བོད་དོན་ཁག་ལ་ལངས་ཕྱོགས་ག་རེ་ཡིན་མིན་འདི་སྒང་ལ་འདུག་གསུང་འཕྲིན་ཅིག་འདུག་གནང་སོང་འདི་རྗེས་ལ་ཨ་ནི་སྐུ་ངོ་སྲིད་སྐྱོང་མཆོག་ནས་ཨ་ནི་ད་ལྟའི་བོད་ཀྱི་གནས་བབ། ཨ་ནི་མེག་སི་ཀོ་གི་ཨ་གྲོས་ཚོགས་དང་གཞུང་དང་ཚང་མ་ལ་ང་ཚོ་གི་དོན་དག་ཆེད་དུ་ཞུ་སྐུལ་འདུག་ཞུས་གནང་སོང། འདི་རྗེས་ལ་ཨ་ནི་གྲོས་ཚོགས་ཀྱི་ད་ལྟ་ཚོགས་ཁང་ཁག་འདུག་ངོ་སྤྲོད་བྱས། ཨ་ནི་ཁོང་ཚོ་ངོས་ནས་ཨ་ནི་མེག་སི་ཀོ་གི་བཅའ་ཁྲིམས་དང་ཨ་ནི་མེག་སི་ཀོ་གི་གྲོས་ཚོགས་ཀྱི་ལོ་རྒྱུས་འདུག་ཕྱག་དེབ་ཁག་འདུག་གནང་སོང། དེའི་རྗེས་ལ་ང་ཚོ་གྲོས་ཚོགས་ནང་ལ་བཅར་ཡས་དང་ཨན་གྲོས་ཚོགས་ནང་ལ་ཨན་གྲོས་ཚོགས་ཚོགས་གཙོ་དེའི་སྐབས་ཀྱི་ད་ཚོགས་གཞོན་དེའི་ཚོགས་གཙོ་ཆགས་ཡོད་དོ་ཨན་ཚོགས་གཙོའི་ངོས་ནས་ཨན་ད་ལྟ་ང་ཚོ་བོད་ཀྱི་གྲོས་ཚོགས་འཐུས་མི་མཐུན་ཚོགས་ཀྱི་ཚོགས་གཙོ་ལ་ཨན་སྐུ་ངོ་སྲིད་སྐྱོང་ལ་ངོ་སྤྲོད་དང་ཨན་གྱི་གྲོས་ཚོགས་ཡོངས་ལ་ཨན་ཕེབས་བསུ་ཞུ་ཡས་ཀྱི་ཨན་ཚོགས་ཁང་རང་ནང་ལ་ཨན་ཕྱག་བརྡབས་བྱས་ཏེ་ཕེབས་བསུ་དུ་ཞུ་ཡས་ཚོགས་ཁང་ནང་ལ་སྐུ་ངོ་སྲིད་སྐྱོང་ངོས་ནས་ཨན་ཐུགས་རྗེ་ཆེ་གསུངས་གནང་སོང་ཞུ། ཕྱི་ཚེས་བཅུ་ཉིན་གྱི་ཉིན་རྒྱབ། སྲིད་སྐྱོང་མཆོག་མེ་སི་ཀོ་ས་གནས་ཀྱི་མཐོ་སློབ་ཆེ་གྲས་ཤིག་གི་ནང་ཕེབས་ནས། ཕྱི་སྲིད་རིག་པའི་ཐོག་སློབ་སྦྱོང་གནང་མཁན་སློབ་མ་རྣམས་ལ་བོད་དོན་དང། རྒྱ་ནག་དང་བོད་ཀྱི་དཀའ་རྙོག་སེལ་ཐབས་ཀྱི་ཐབས་ལམ་ཅི་ཡོད་སོགས་ཀྱི་གསུང་བཤད་གནང་བ་རེད། ཉིན་དེའི་ཕྱི་དྲོར་སྲིད་སྐྱོང་མཆོག་མེ་སི་ཀོའི་གྲོང་ཁྱེར་སྒོ་ད་ལ་ཇཱ་རུ་ཕེབས་འབྱོར་གནང་འདུག་ལ། ཕྱི་ཚེས་བཅུ་གཅིག་དང་བཅུ་གཉིས་བཅས་སུ་སྲིད་སྐྱོང་མཆོག་གིས་མེ་སི་ཀོའི་ནང་དུ་མུ་མཐུད་དུ་མཛད་རིམ་ཡོད་པ་ཁག་གྲུབ་རྗེས། བྱང་ཨ་མེ་རི་ཀའི་ནང་དུ་གཞུང་དོན་ཕྱོགས་ཕེབས་གནང་རྒྱུ་ཡིན་པ་རེད། སྲིད་སྐྱོང་མཆོག་ཨ་མེ་རི་ཀའི་ནང་དུ་བཞུགས་པའི་རིང་ལ། ཨ་རིའི་མངའ་སྡེ་ཁག་གི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་དང། ཨ་མེ་རི་ཀའི་རྒྱལ་སའི་ཁུལ་དུ། ཨ་མེ་རི་ཀའི་གྲོས་ཚོགས་ཀྱི་འཐུས་མི་དང། ཕྱི་སྲིད་ལས་ཁུངས། ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་མཇལ་འཕྲད་གནང་རྒྱུ་ཡིན་པ་མ་ཟད། གསར་འགྱུར་བརྒྱུད་ལམ་ཁག་དང། གཙུག་ལག་སློབ་གྲྭ་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་པ་རེད། ཟླ་འདིའི་ཕྱི་ཚེས་བཅུ་བདུན་ཉིན། ཨ་མེ་རི་ཀའི་གྲོས་ཚོགས་ཀྱི་རོ་སྦིན་ཚོགས་ཁང་གི་ནང་དུ། སྲིད་སྐྱོང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་སྒྲིག་ཐོག་ཨ་མེ་རི་ཁའི་གྲོས་ཚོགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གསེར་གྱི་རྟགས་མ་ཕུལ་ནས་ལོ་ངོ་བཅུ་ཧྲིལ་འཁོར་བའི་དུས་དྲན་མཛད་སྒོ་འཚོགས་རྒྱུ་ཡིན་འདུག་ལ། སྤྱི་ཟླ་བཅུ་བའི་ཚེས་ཉེར་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ཨ་མེ་རི་ཁའི་རྒྱལ་སར་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ

སི་ཝེ་ཏེན་གྱི་རྒྱལ་ས་སི་ཏག་ཧི་ལམ་ལ་སྡེ་བའི་འཛམ་གླིང་ཆུ་གི་གཟའ་འཁོར་སྐོར་གྱི་ལྷན་ཚོགས་སུ་ཆེད་དུ་མཉམ་ཞུགས་གནང་བ། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁུངས་དུ་ཁོར་ཡུག་ཉམས་ཞིབ་པ་དང་འབུམ་རམས་པ་བློ་བཟང་དབྱངས་མཚོ་ལགས་སུ་དགོངས་ཚུལ་བཀའ་འདྲི་ཞུས་པར། རྒྱ་ནག་གིས་ད་ཅིག་བོད་ནང་གི་ད་ཆུ་བོ་འདི་ཚོ་ལ་ཁོ་རང་ཚོ་གི་ཞེ་པོ་ཅིག་བདག་པོ་རྒྱག་གི་ཡོད་པ་དང་དེ་འདྲའི་གི་གནས་སྟངས་ཤིག་ཡོད་རེད་དེ་འདྲ་ཡིན་པ་ཡིན་ན་ཨ་ནི་བོད་ནང་ལ་ད་ལྟ་བར་དུ་ཨ་ནི་གཅིག་ཚན་རིག་གི་ཐོག་ནས་ཡིན་ན་རེད་སྤྱི་ཚོགས་ཚན་རིག་གི་ཐོག་ནས་ཡིན་པ་ཡིན་ན་རེད་མི་སེར་གྱི་བོད་ནང་གི་ད་ཆུ་ད་ལྟ་ཁ་ས་བོ་རེད་ད་ཆུ་མཛོད་དེ་འདྲའི་ཆེན་པོ་རྒྱག་ས་དེ་ཚོ་ལ་ཨ་ནི་ཉམས་ཞིབ་བྱེད་ཁ་ག་རེ་བྱས་ནས་གོ་སྐབས་སྤྲད་ཀྱི་མེད་བ་དང་ཉམས་ཞིབ་བྱེད་ཡས་དེ་ག་རེ་བྱས་ནས་བཏང་གི་མེད་བ་དེ་ཁོ་རང་ཚོ་གི་ལན་ཅིག་རྒྱག་གི་ཡོད་བ་དེ་གསལ་བོ་ཆགས་ཀྱི་ཡོད་རེད། ཁོ་མོས་རྒྱ་ནག་གཞུང་གིས་བརྒྱབ་ཟིན་པའི་ཆུ་རགས་སྐོར་ནས་གསུངས་ན། ད་དཔེར་ན་མེ་ཀོང་ནང་ལ་ཁོང་རང་ཚོ་གི་ཆུ་རགས་བཅུ་གཅིག་བརྒྱབ་ཡོད་བ་དང་དེ་ནས་ཡར་ཀླུང་གཙང་པོ་འདྲ་བོ་ཅིག་ཆ་བཞག་པ་ན་ཆུ་རགས་ད་ལྟ་གཅིག་བརྒྱབ་པ་ད་དུང་གསུམ་རྒྱག་ཡས་ཡོད་པའི་དེ་འདྲེ་གི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད། དེ་བཞིན་ཡང་ཁོ་མོ་གི་མ་ཚར་བྱུང་ན། བོད་ནང་འདྲ་བོ་ཅིག་ཆ་བཞག་པ་ཡིན་ན་གཅིག་ཆུ་རགས་ག་ཚོད་ཅིག་བརྒྱབ་ཡོད་མེད་དེ་ཆུ་རགས་དེ་ཚོ་བརྒྱབ་ནས་དེའི་གི་གཡས་གཡོན་གི་ཅིག་མི་འབོར་དེ་ཚོ་ལ་ག་ཚོད་ཅིག་དོ་ཕོག་འགྲོ་ཡོད་མེད་དེ་འདྲེ་གི་ཐོག་ནས་ཁག་པོ་ཅིག་གནས་ཚུལ་གསལ་བོ་ཅིག་ཡོད་མ་རེད་དེའི་ཁོ་རང་གིས་ད་ག་རེ་སྟོན་གྱི་ཡོད་རེད་ཞུ་བ་ཡིན་ན་ཁོ་རང་ཚོ་གིས་ད་གནད་དོན་འདི་ཚོ་ག་ལ་ཁ་གསལ་བོ་མེད་བ་དང་གནས་ཚུལ་ག་རེ་ཡིན་པ་དེ་ཁོ་རང་ཚོ་གིས་ཁ་གསལ་བོ་ཅིག་ཤེས་ཀྱི་མེད་བ་དེ་གསལ་བོ་ཅིག་ཆགས་བསྡད་ཡོད་རེད་ལབ་ནས་ཞུ་ཡས་ཡིན། རྒྱ་ནག་གིས་བོད་ནང་གང་བྱུང་ཆུ་རགས་རྒྱག་པ་དང་ཚན་རྩལ་བསྐྲུན་པའི་ཉེར་ལེན་གྱིས་འཇིག་སླ་བའི་བོད་ཀྱི་རང་བྱུང་གི་ནུས་ཤུགས་དང་སྐྱེ་ཁམས་ཁོར་ཡུག་ལ་གསབ་ཏུ་མེད་པའི་གཏོར་བརླག་ཚབས་ཆེན་བཏང་ཡོད་པ་མ་ཟད་མདོ་དབུས་མཐོ་སྒང་གི་ཕྱོགས་ནས་འབབ་པའི་གཙང་པོ་ཁག་ལ་སྦགས་བཙོག་བཟོས་པ་དང་མཚུངས་སུ། གཙང་པོ་ཁ་བསྒྱུར་དང་དེའི་ཤུགས་རྐྱེན་གྱི་འོག་བོད་དང་ས་འབྲེལ་རྒྱ་གར་གྱིས་གཙོས་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི་ཁྱིམ་མཚེས་ཡུལ་གྲུ་ཁག་གི་མི་གྲངས་དུང་ཕྱུར་མང་བོ་གི་འཚོ་གནས་དང་དེ་དག་གི་དཔལ་འབྱོར་འཕེལ་རྒྱས་ལ་ཐད་ཀར་ཉེན་ཁ་འཕྲད་ཀྱི་ཡོད་ལུགས། གཙང་བོའི་ཐོན་ཁུངས་དང་ཁོར་ཡུག་ཆེད་མཁས་པ་གིས་བརྗོད་ཀྱི་ཡོད་དུས་ན། བོད་མིའི་སྒྲིག་འཛུགས་གཙོས་པའི་ཨ་རི་ལ་སོགས་ནུབ་ཕྱོགས་ཡུལ་གྲུ་ཁག་ནས་རྒྱ་ནག་གིས་བོད་ནང་སྤེལ་བཞིན་པའི་ཆུ་གི་ཐོན་ཁུངས་དང་འབྲེལ་བའི་འཛུགས་སྐྲུན་གྱི་ལས་གཞི་དང། དེ་དག་བེད་སྤྱོད་ལོག་པར་གཏོང་གི་ཡོད་པའི་སྐྱོན་འཛུགས་བྱས་པའི་གནས་སྟངས་ཟློག་ཐབས་ཀྱི་ཆེད་དུ་རྒྱལ་སྤྱིའི་སྤྱི་ཚོགས་མགོ་འཐོམ་དུ་འཇུག་གི་ཡོད་པ་རེད་ཟེར། རྒྱ་ནག་དམར་པོའི་གཞུང་གིས་གོ་ལ་གི་དུས་བབ་ཅེས་འབོད་པའི་གཞུང་འབྲེལ་གྱི་གསར་ཤོག་དང་བརྒྱུད་ལམ་ཁག་སོ་སོ་གི་ཆབ་སྲིད་ཀྱི་དམིགས་ཡུལ་སྒྲུབ་ཐབས་ཀྱི་ཆེད་དུ་རྒྱལ་སྤྱི་གི་སྟེང་དྲིལ་བསྒྲགས་ཀྱི་ལག་ཆར་ཁོ་ནར་བེད་སྤྱོད་གཏོང་གི་ཡོད་ཟེར།

རྒྱལ་སྤྱིའི་སྟེགས་བུ་དེར་གོ་གནས་སྤྲད་མི་རུང་བའི་རེ་སྐུལ་ཞུས་ཡོད་ཅིང། རྒྱ་ནག་རྒྱལ་ཁབ་ཀྱིས་སྟངས་འཛིན་བྱས་པ་ནས་བཟུང། བོད་ནི་འཛམ་གླིང་གི་སྤྱི་དམངས་ཀྱི་ཐོབ་ཐང་དང་ཆབ་སྲིད་ཀྱི་ཐོབ་ཐང་གི་གནས་བབ་དེ། སི་རི་ཡ་རྒྱལ་ཁབ་དང་འདྲ་བའི་ཐོབ་ཐང་སྐྱོ་ཤོས་ཨང་དང་པོར་གྱུར་ཡོད་པའི་སྐོར་གྱི་གནས་ཚུལ་འཁོད་ཡོད་པ་རེད། བཙན་བྱོལ་བོད་མིའི་དམངས་གཙོ་དང་འཐབ་རྩོད་ལ་རྒྱུས་ལོན་གྱི་ཆེད་དུ་རྒྱལ་སྤྱིའི་ཆབ་སྲིད་ཚོགས་པ་གསར་འཛུགས་གནང་མཁན་གཉིས་བཞུགས་སྒར་རྡ་རམ་ས་ལར་ཆེད་བཅར་གནང་ཡོད་པ་རེད། ཨི་ཐ་ལིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་སྲིད་དོན་ཚོགས་པ་ཞེས་པ་གསར་འཛུགས་གནང་མཁན་སྐུ་ཞབས་ཨན་དྲེ་ཡ་བེན་ཛོན་ལགས་དང་ལྕམ་སཱ་བཱ་རྡོ་རྣམ་གཉིས། བོད་མིའི་སྒྲིག་འཛུགས་གཙོ་བོར་གྱུར་བའི་བཙན་བྱོལ་བོད་མིའི་དམངས་གཙོའི་ལམ་བུ་དང་བོད་ཀྱི་འཐབ་རྩོད་སོགས་ལ་རྒྱུས་ལོན་གྱི་ཆེད་དུ། ཉེ་ལམ་བཞུགས་སྒར་རྡ་རམ་ས་ལར་ཆེད་ཕེབས་ཀྱིས་བོད་མི་མང་སྤྱི་འཐུས་ཚོགས་གཙོ་གཞོན་གཙོ་བྱས་པའི་བོད་མིའི་སྒྲིག་འཛུགས་ཀྱི་གནད་ཡོད་མི་སྣ་དང། གཞུང་ཁོངས་མིན་པའི་ཚོགས་སྡེ་ཁག་གི་མགོ་ཁྲིད་སོགས་ལ་ཐུག་འཕྲད་ཀྱིས་བོད་དོན་ལ་གླེང་མོལ་གནང་ཡོད་པ་རེད། དགུང་ལོ་སུམ་ཅུ་སོ་གཅིག་ཡིན་པའི་ཨན་དྲེ་ཡ་བེན་ཛོན་ལགས་ནི་ཨི་ཐ་ལི་རུ་འཚར་ལོངས་བྱུང་ཞིང། ཁོང་གིས་རྒྱལ་སྤྱིའི་ཆབ་སྲིད་ཚོགས་པ་དེ་གསར་འཛུགས་གནང་དགོས་པའི་རྒྱུ་མཚན་དེ་ནི་གུ་ཡངས་དང་རང་དབང་ལྡན་པའི་འཛམ་གླིང་ཞིག་བསྐྲུན་རྒྱུ་དང་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་གོང་མཐོར་གཏོང་རྒྱུའི་ཆེད་ཡིན་ཞེས་དང། ཚོགས་པ་དེ་ནི་ལོ་གསུམ་གྱི་གོང་དུ་ཐོག་མར་གསར་འཛུགས་གནང་སྟེ། ད་ལྟའི་ཆར་འཛམ་གླིང་གི་རྒྱལ་ཁབ་བརྒྱ་དང་སུམ་ཅུ་སོ་བཞིའི་ནང་ཚོགས་མི་ཉིས་ཁྲི་ལྔ་སྟོང་ལྷག་ཡོད་པ་རེད། ཐེངས་འདིར་རྡ་རམ་ས་ལར་ཆེད་ཕེབས་གནང་དགོས་དོན་དེ་ནི། བོད་མིའི་རང་དབང་འཐབ་རྩོད་ནི་ང་ཚོས་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་བྱེད་བཞིན་ཡོད། མ་འོངས་པར་ངའི་རྒྱལ་ཁབ་ནང་དུ་བོད་མིའི་མངོན་འདོད་སྒྲུབ་ཆེད་གང་ཐུབ་ཀྱིས་རྒྱབ་སྐྱོར་དང་ལས་འགུལ་སྤེལ་རྒྱུ་ཡིན་ལ། ལྷག་པར་དུ་ང་ལ་རྨི་ལམ་ཞིག་ཡོད་པ་ནི་རྒྱ་ནག་དེ་དམངས་གཙོའི་རྒྱལ་ཁབ་ཞིག་ཏུ་བསྒྱུར་ཏེ་བོད་མིའི་རང་དབང་སླར་གསོ་ཡོང་རྒྱུ་དེ་ཡིན་ཞེས་གསུངས་པ་རེད། ཡང་ཧྥ་རན་སིའི་རྒྱལ་ཁབ་ནས་ཡིན་པའི་ལྕམ་ཀོ་ལོམ་པེ་སཱ་བཱ་རྡོ་ལགས་ནི་རྒྱལ་སྤྱིའི་ཆབ་སྲིད་ཚོགས་པ་དེ་ཐོག་མར་གསར་འཛུགས་གནང་མཁན་གྱི་གྲས་ཡིན་འདུག་ལ། ཁོང་གིས། ང་ཚོས་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་འགྲོ་ལུགས་དང་རང་དབང་འཐབ་རྩོད་ལ་རྒྱུས་ལོན་བྱེད་པའི་སྐབས་སུ། འཛམ་གླིང་གི་རང་དབང་འཐབ་རྩོད་པ་ཚོས་བོད་མིའི་སྒྲིག་འཛུགས་ལ་དཔེ་ལེན་དགོས་ས་མང་བོ་ཞིག་ཡོད་པའི་མྱོང་ཚོར་བྱུང། ཐེངས་འདིར་ང་ཚོ་འདིར་ཡོང་སྟེ། བོད་མིའི་རང་དབང་འཐབ་རྩོད་ལ་རྒྱབ་སྐྱོར་ཇི་ལྟར་གནང་དགོས་པར་རྟོག་དཔྱོད་བྱས་པ་དེ་ཡིན་པས། ད་ལྟའི་ཆར་ང་ཚོས་གནད་དོན་གཙོ་བོ་གསུམ་གྱི་ཐོག་གླེང་སློང་བྱེད་དགོས་པ་གཟིགས་བྱུང་སྟེ། དང་པོ་དེ་ནི། འཛམ་གླིང་གི་དབུ་ཁྲིད་དང་སྲིད་གཞུང་རྣམས་ལ་བོད་དེ་ལོ་རྒྱུས་ཐོག་ནས་རང་བཙན་གྱི་རྒྱལ་ཁབ་ཞིག་དང། ད་ལྟའི་ཆར་རྒྱ་ནག་གཞུང་གིས་བཙན་བཟུང་འོག་ཡོད་པར་ངོས་འཛིན་བྱེད་པའི་ཞུ་གཏུག་བྱ་རྒྱུ་དང། གཉིས་པ་དེ་ནི་བོད་མིའི་ཤེས་ཡོན་གོང་མཐོར་གཏོང་ཆེད་རྒྱབ་སྐྱོར་དང། གསུམ་པ་དེ་ནི་བོད་ཀྱི་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་དང་འབྲེལ་ནས་ལས་འགུལ་སྤེལ་རྒྱུ་སོགས་ཡིན་པའི་སྐོར་འགྲེལ་བརྗོད་གནང་བ་རེད། སྤྱི་ཚོགས་ཀྱིས་ཉིན་གུང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས། སྤྱི་འཐུས་ཚོགས་གཙོ་གཞོན་མཇལ་མོལ་སྐབས་སུ། སྤྱི་འཐུས་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས། རྒྱ་ནག་གཞུང་གིས་བོད་ནང་དུ་བྱིས་པ་ས་ཡ་གཅིག་ཙམ་ཞིག། རྒྱ་ནག་གཞུང་གི་སྟངས་འཛིན་འོག་ཡོད་པའི། བཅའ་སྡོད་སློབ་གྲྭ་ཟེར་བའི་ནང་དུ་བཙན་ཤེད་ཀྱིས་བཅུག་སྟེ། བོད་མི་རྒྱ་སྒྱུར་ཀྱི་ལས་གཞི་སྤེལ་བཞིན་ཡོད་པ་དང། བོད་ནང་ནས་ས་ཁུལ་གཅིག་ནས་གཞན་ལ་འགྲུལ་སྐྱོད་ལའང་དམ་དྲག་ཤུགས་ཆེན་བྱེད་བཞིན་ཡོད་པ་སོགས། ད་ལྟའི་བོད་ནང་གི་ཛ་དྲག་གི་གནས་སྟངས་སྤྱི་དང། སྒོས་སུ་མཐོ་སྒང་བོད་ཀྱི་ཁོར་ཡུག་གི་གནད་དོན་སོགས་ཀྱི་ཐོག་ལ་གསུང་བཤད་གནང་བ་རེད། རྒྱ་ནག་གཞུང་གིས་ཕྱི་ཟླ་བཅུ་བའི་ཚེས་བཅུ་བདུན་ནས་བཅོ་བརྒྱད་ཉིན། རྒྱུད་གཅིག་ལམ་གཅིག་ཟེར་བའི། རྒྱལ་སྤྱིའི་མཉམ་ལས་ཀྱི་མཐོ་རིམ་གླེང་མོལ་ཚོགས་འདུ་ཞེས་པ་ཞིག་གོ་སྒྲིག་བྱེད་རྒྱུ་ཡིན་པ་རེད། རོ་ཊར་གསར་འགྱུར་ལས་ཁུངས་ཀྱིས་ཕྱི་ཚེས་བཅུ་གཅིག་ཉིན་གནས་ཚུལ་སྤེལ་དོན། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱིས་རེས་གཟའ་ལྷག་པའི་ཉིན། རྒྱ་ནག་གིས་ཕྱི་ཚེས་བཅུ་བདུན་ནས་བཅོ་བརྒྱད་ཉིན། རྒྱུད་གཅིག་ལམ་གཅིག་ཐད་ཀྱི་རྒྱལ་སྤྱིའི་མཉམ་ལས་ཀྱི་མཐོ་རིམ་གླེང་མོལ་ཚོགས་འདུ་ཐེངས་གསུམ་པ་ཞེས་པ་དེ་འཚོགས་རྒྱུ་ཡིན་པའི་སྐོར་བརྗོད་པ་རེད། ཚོགས་འདུ་དེར་རཱ་ཤི་ཡའི་སྲིད་འཛིན།

ཝཱ་ར་ན་སི་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་འབུམ་རམས་པ་ཤ་བོ་རྟ་མགྲིན་ལགས་སུ། དེབ་ཕྲེང་དེའི་ནང་གི་དཀར་ཆག་སྒྲིག་སྟངས་སོགས་ཀྱི་ཐད་ནས་བོད་བརྒྱུད་ཀྱི་གླེང་མོལ་བྱས་པ་ཞིག་ལ་མུ་མཐུད་དུ་གསན་རོགས་གནང། ལེ་ཚན་སྔོན་མ་ཁག་གཉིས་ཀྱི་ནང་ང་རྩོམ་པ་པོ་གི་ལོ་རྒྱུས་ར་དེ་བཞིན་ཁོང་གི་སློབ་གཉེར་དང་ཞིབ་འཇུག་གི་བརྒྱུད་རིམ་སོགས་ངོ་སྤྲོད་རགས་ཙམ་ཞིག་བྱས་ཟིན་པ་ལྟར།

སྲོང་བཙན་སྒམ་པོའི་དུས་ནང་ལོགས་ནས་ཡང་ནང་དོན་འདི་ཆུང་ཆུང་ཅིག་གི་སྐོར་ཡང་ལས་ཀྱིས་ནི་དཀར་ཆག་ཆིག་སྟོང་དགུ་བརྒྱ་བཅུ་བཞི་ཅིག་བཏབ་དགོས་ཡ་དེ་འདྲས་རེད་དོ་ཡིན་པ་ན་ད་ངས་དེ་འདྲས་རྡོག་རྡོག་ཅིག་ནི་རྒྱལ་པོ་རེ་རེ་རེ་རེ་ཅིག་ནི་བྱེད་ཡ་དང་དཔེར་ཆ་བཞག་པ་ཡིན་ན་ད་སྦ་བཞེད་ཟེར་ཏེ་ད་ལྟ་ངའི་དེབ་དེ་པར་སྐྲུན་མ་བྱས་པའི་སྔོན་ལ་སྦ་བཞེད་པར་སྐྲུན་བྱས་བྱ་རྒྱུ་ད་ལྟ་པར་མ་མི་འདྲ་བ་དེ་འདྲས་སྦ་བཞེད་བརྒྱད་དགུ་ཅིག་འདུག་བོད་ནང་ལ་ཡང་མང་པོ་བྱས་འདུག་ཧྥ་རན་སི་ལ་ཡང་བྱས་འདུག་ནི་རྒྱ་གར་ལ་ཡང་ཁ་ཤས་ཅིག་བྱས་འདུག་ཚང་མ

འོ་ད་དེ་དག་ནང་བཞིན་ཏུན་ཧོང་གི་ཡིག་ཆ་དང་ད་ད་འདྲ་དམག་ཁྲིམས་དང་དེ་ཚོ་ཚང་མ་ལ་དེ་འདྲའི་གི་དཀར་ཆག་ཅིག་བཏབ་ཡོད་རེད་ད་དེ་བོད་རིག་པ་ཞིབ་འཇུག་གནང་མི་འདུག་གང་དེར་སློབ་གཉེར་བྱེད་མཁན་འདི་ཚོ་ཚང་མ་ལ་དུས་ཚོད་མང་པོ་བསྲི་ཚགས་བྱེད་ཐུབ་ཡ། ཨ་ནི་དེ་ལ་བརྟེན་ནས་སོ་སོ་གི་ཞིབ་འཇུག་དེ་ལ་གྲུབ་འབྲས་མགྱོགས་པོ་ཐོན་ཡ་དང་དེ་འདྲའི་གི་སྒང་ལ་ཨ་ནི་ཕལ་ཆེར་ངས་ཕན་ཐོགས་གང་ལ་གང་འཚམ་ཐོགས་ཀི་རེད་བསམ་བསམ་ཅིག་དེ་འདྲ་ཅིག་ཡོད།

དེ་བྱས་དུས་ད་ལྟ་ཕར་ཚུར་ལ་ཚུར་རྡོ་རིང་ཡིན་ན་རྡོ་རིང་ཕྱོགས་གཅིག་ལ་བསྒར་ནས་དེབ་གཅིག་བྱས་ནས་བསྡད་ཡོད་རེད། ཨ་ནི་དེ་ཅིག་བསྒར་ཟེར་དགོས་རེད་ད་ལྟ་བར་དུ་ཞིབ་འཇུག་ག་འདྲས་བྱས་ཡོད་རེད་ཟེར་ཡ་གི་དེ་འདྲའི་གི་ཚད་འདྲ་བོ་དེ་ཡོད་མ་རེད། ད་ངས་འདིའི་ནང་ལོགས་ལ་ཨ་ནི་ཡིག་ཆ་ཚང་མ་རེ་རེ་བྱས་ནས་མ་གོང་བསྒྲིགས་ནས་ད་བཙན་པོ་རྒྱལ་རབས་ཀྱི་ཡིག་ཆ། ལོ་རྒྱུས་ཞིབ་འཇུག་གི་ཡིག་ཆ་ཨ་ནི་ད་ངས་དེ་འདྲའི་གི་ཡིག་ཚང་ཅིག་བོད་ལ་བཟོ་ཐུབ་ན་བསམ་ནས་ད་དེའི་གི་བསམ་བློ་དེ་བཏང་ནས་བཟོ་གི་ཡོད་རེད། ཨ་ནི་ད་ག་ནང་བཞིན་མཆན་གྱི་སྒང་ལ་ཡོད་པའི་ཐུན་མོང་མ་ཡིན་པ་གི་ཁྱད་ཆོས་འདུག་ཟེར་ནས་ཨ་ནི་མ་གཞི་ནས་དེ།

ད་ཁྱོད་ཀྱི་འདི་དེབ་མགོ་ནས་མཇུག་བར་དུ་བཀླགས་པ་ཡིན། དེ་རྗེས་དེ་ད་ཁྱོད་ཀྱི་འདི་ད་ད་ལྟ་དེབ་འདི་འདྲའི་བཀླགས་པ་མི་རྙེད་ཅེས་བཞག་ན་ད་ཆེ་དྲགས་པ་རེད་སློབ་གྲྭ་ཁག་ཀློག་དེབ་ཡོང་གི་མ་རེད་ཁྱེད་འདི་ནང་ལ་དེབ་བརྒྱད་འདུག་ཨ་དེབ་བརྒྱད་འདི་ཁ་གཏོར་ནས་ཡང་བསྐྱར་དེབ་བརྒྱད་ལ་པར་སྐྲུན་བྱས་ན་ནི་ད་བཙན་བྱོལ་ལ་ང་ཚོའི་མཐོ་རིམ་སློབ་གྲྭ་ཁག་ལ་བོད་ཀྱི་ལོ་རྒྱུས་དེ་དངོས་གནས་ཡིག་རྙིང་རང་གི་སྒང་ནས་བསླབ་ཆོག་ཆོག་གོ་འདི་འདྲའི་གི་ཀློག་དེབ་མེད་པ་སོང་ཙང་འདི་འདྲའི་གི་ཅིག་ཡིན་གཅིག་མིན་གཉིས་བསམ་བློ་བཏང་ནས།

ཡིན་པ་ན་ད་འདིའི་ནང་ལ་ངས་ག་རེ་མཐོང་གི་ཡོད་རེད་ཟེར་དུས། ད་ལྟ་དེབ་དང་པོ་འདི་ནང་ལ་དེབ་བརྒྱད་བཅས་ཏུན་ཧོང་གི་ཚན་པ་གཉིས་དང་དེ་ནས་རྡོ་རིང་དང་དམག་ཁྲིམས་ཀྱི་སྐོར་དེ་དེ་ནས་དེབ་གཉིས་པ་དེའི་ནང་ལོགས་ལ། བཙན་པོའི་སྐབས་ཀྱི་མོ་ཡིག་ཅིག་དང་དེ་ནས་ཁྲམ་ཤིང་དང་དེ་ནས་ཐང་ཡིག་རྙིང་པ་དང་སྦ་བཞེད་དེབ་བཞི་བཅས་དེབ་བརྒྱད་ཡོད་རེད་བ། ད་དེབ་གསུམ་པ་དེ་ད་ལྟ་འགྲོ་བསྡད་ཡོད་རེད་དེབ་གསུམ་པ་དེའི་ནང་ན་ཡང་ད་ག་རང་ད་ལྟ་འདི་འདྲའི་ཡང་དེབ་བཞི་ཡོད་རེད་དེ་བྱས་དུས། ད་ཁོ་ཚོས་དེབ་གཅིག་གཉིས་དེ

ཕལ་ཆེར་དེའི་ཕྱོགས་ལ་འཇུག་གོ་ག་ཟེར་དེས་ན་དེའི་ལས་ཀ་ཅིག་ཁྱེད་རང་ཚོ་ཡང་ཅིག་སློབ་གྲྭའི་ངོས་ནས་ཡང་དེའི་ལས་ཀ་རྒྱབ་སྐྱོར་བྱུག་གི་དུ་མོ་རྣམ་པ་ཡོག་གི། སློབ་གྲྭ་གི་ངོས་ནས་ད་དམིགས་བསལ་གི་ད་འདྲ་ཅང་རྒྱབ་སྐྱོར་གི་དུ་མོ་གི། ད་ངས་རྒན་ལགས་རྒན་ཆེན་པོ་སམ་ཐེང་གི་ཞིག་གི་ད་གི་གི་དབུ་ཅང་དེ་ཞིག་གི་གདེང་འཇོག་ཚད་མཐོ་པོ་ཡིན་གོ་ད་འདི་སྔོན་གླེང་གི་ནང་བྲིས་ཡོད་ནི་དེ་ན་ཤེས་ནི་རེད། དེ་ནི་ངས་གི་ད་འདྲ་གི་སློབ་སྤྱི་ངོ་མ། ཨ་ནི་ད་འདྲ་དེའི། དགེ་བཤེས་ངག་དབང་བསམ་གཏན་ཡོད། འོ་ཁོ་གི་ངོ་མ། གཅིག་འདི་ང་ཚོ་འདི་ན་ད་ད་ད MA གི་རྒྱལ་རབས་གི MA དེ་ཚིག་ཡོད་རེད་དེའི་གི་ཀློག་དེབ་བ་རྗེས་མ་ག་ལེ་ག་ལེ་ཀློག་དེབ་ཀྱི་ནང་ན་བཞག་ན་ཆོག་གི་རེད་ནི་ད་ང་དང་པོ་ངའི་འདི་ཀློག་དེབ་ཀྱི་ནང་བཞག་དགོས་རེད་དེ་བཞག་ན་ཆོག་གི་ཅི་འདི་པས་ཧ་ཅང་གི་ད་ཚད་ལྡན་དེ་འདྲ་རེད་ན་མི་འདུག་གང་ལྟར་ད་ལོ་རྒྱུས་ཀྱི་ཡིག་ཆ་ངོ་མ་ཡིན་པ་སོང་ཙང་ད་འདི་འདྲའི་སྒང་ནས་སྦྱང་ཐུབ་པ་ཡིན་ན་ནི་ལོ་རྒྱུས་གོ་བ་མ་ལོག་ཡ་ལོ་རྒྱུས་གི་གོ་དོན་དེ་ཏག་ཏག་རག་ཐུབ་ཡ་གི་ཕྲུ་གུ་འདི་ཚོ་ལ་དེ་ཡོད་རེད་དེ་བྱས་དུས་ཁྱེད་རང་གི་འདི་རྗེས་མ་ཀློག་དེབ་ཀྱི་ནང་ཨ་ནི་བཞག་ཐུབ་ན་ཡག་པོ་འདུག་ཨ་ནི་དེ་གསུངས་སོང། ད་དེའི་རྗེས་ལ་ཁ་སང་དར་མ་ཐར་ལགས་ཀྱིས་ཞིབ་འཇུག་པ་དེ་གི་ནི་དར་མདའ་དེ་གསུངས་སོང་ཨ་ནི་ཁྱེད་རང་གི་དེ་ད་ང་ཚོ་བཙན་བྱོལ་ལ་མཐོ་རིམ་སློབ་གྲྭ་ལ་ལོ་རྒྱུས་གི་ཀློག་དེབ་དེ་འདྲས་མེད་པ་སོང་ཙང་ད་ཁྱི་འདི་མ་མུ་མཐུད་ནས་ཤིག་ཏུ་རྒྱབ་ནི་བལྟས་ཅིག་གི་བ་ཡིན་ན་ཨ་ནི་ཧ་ཅང་གི་ཡག་པོ་བྱུང་ས་རེད་ཨ་ནི་ད་དེ་འདྲས་གི་གི་ད་ལོ་གཅིག་སེ་གཉིས་སེ་ཡོང་གི་ཡོད་རེད། ། གསན་མཁན་རྣམ་པ་ཚོ་དུས་ཚོད་ལ་ཅག་གི་དེ་རིང་ཞུ་མཚམས་འདི་ནས་འཇོག་དགོས་དང་ཐལ། བདུན་ཕྲག་རྗེས་མ་གི་ལེ་ཚན་གི་ནང་ང་རྩོམ་པ་པོ་ཁོང་དང་མཉམ་དུ་དེབ་ཕྲེང་འདིའི་སྐོར་མུ་མཐུད་ནས་གླེང་མོལ་བྱ་རྒྱུ་ཡིན་པས་རྣམ་པ་ཚོས་དུས་ལྟར་གསན་པར། བཀའ་དྲིན་ཆེ་ཞུ་གི་ཡོད། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་གལ་ཐུག་དང། རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན། རྣམ་པ་ཚོས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསན་པར་ཐུགས།